དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ནི་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང། འགྲོ་སྟངས་ངས་ཀྱི་ཚོགས་ལ་ཚོགས་པ་རེད། འདི་ལས་རིམ་འདི་རང་གི་འཇིག་རྟེན་གྱི་འགྲོ་སྟངས་ལ་ཕན་ཐོགས་ཀྱི།

ཁྱོད་ཚོ་མི་མང་གིས་གསན་བསྡད་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་གསན

ཚང་མ་མི་མང་ཚང་མའི་གི་བར་ལ་དུས་ཚོད་དེ་ལ་ཡང་སླེབས་དགོས་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་སེམས་ཞུ་རོགས་གནང་གྱིས། ད་དེ་རིང་གི་འདི་ལས་རིམ་གི་གསུང་རབ་ནི་མི་མང་ཚང་མའི་གི་བར་ལ་ང་ཕུལ་གི་ཡིན་ནོ་ཅིག་ཁྱེད་ཚོ་མི་མང་ཚང་མ་སེམས་ཞུ་རོགས་གནང་གྱིས། ཨ་དེ་གི། ཡབ་དཀོན་མཆོག་གི་གསུང་རབ་དེ་ཕུལ་བའི་སྐབས་ཀྱི་གདོང་ནས་ང་ཡང་ཁྱོད་ཚོ་ལ།

ད་དེ་རིང་གི་འདི་གསུང་རབ་དེ་དཀོན་མཆོག་གིས་བདུད་ས་ཏན་ལ་གསུངས་པ། ཁོང་གིས་ལྟོས་དང་ང་ཡི་གཡོག་པོ་ཡོབ་ཀྱིས་ང་ལ་དམོད་མོ་གཏོང་གི་མི་འདུག་པ། བདུད་ས་ཏན་གྱིས་དཀོན་མཆོག་ལ་ལབ་པ། གལ་སྲིད་ཁྱེད་ཀྱི་ཕྱག་ཁོ་རང་གི་སྟེང་ལ་བཞག་ནས་ཁོང་ལ་ན་ཚ། ཕོག། བཅུག་ན་ཁོང་གིས་ཏག་ཏག་ཁྱེད་ལ་དམོད་མོ་གཏོང་གི་རེད། ཞེས་ལབ་པ་ཡིན་དེ་ནས་དཀོན་མཆོག་གིས་བདུད་ས་ཏན་ལ་གསུངས་པ་བྱས་ན་འགྲིག་པ་ངས་ཁོང་ལ་ན་ཚ་ཕོག་བཅུག་གི་ཡིན། ཉིན་ཉི་མ་ཞིག་ལ་ཡོབ་ལ་ན་ཚ།

དམོད་མོ་བཏང་ནས་ཤི་བ་དགའ་ཟེར། ཡོབ་ཀྱིས་མོ་ལ་ལབ་པ་ལྐུགས་མ། ཁྱོད་ལྐུགས་པ་ཁྱོད། ཁྱོད་ཀྱི་བཟང་པོ་རྣམས་དཀོན་མཆོག་ནས་བྱུང་བ་ཡིན་པ་ཡིན། ཆེ་བཤད་ཀྱང། དཀའ་ངལ་རྣམས་ཁོང་ནས་བྱུང་བ་ཡིན་པ་ག་རེ་བྱས་ན་ཡི་ཡིད་ཆེས་མི་བྱེད་དམ་ཟེར། ཡོབ་ཀྱི་ག་རེ་བྱུང་ཡང་དཀོན་མཆོག་ལ་དམོད་མོ་མ་བརྒྱབ་པ་ཡིན། དུས་ཚོད་དེ་ལ་ཡོབ་ཀྱི་གྲོགས་པོ་ཁ་ཤས་ཁོང་ལ་ལྟ་བར་ཡོང་བར་ཡིན། ཡིན་ན་ཁོང་ཚོ་ཡོབ་ངོ་མ་ཤེས་པ་ཡིན། གང་ལ་ཟེར་ན་ཡོབ་ལ་ན་ཚ་བྱུང་ནས་ཤིན་ཏུ་དཀའ་མོ་ཆགས་ཡོད་པ་རེད། ཁོང་ཚོ་ཡོབ་ཀྱི་རྩ་ལ་ཡོང་ནས་ཁོང་ཡོབ་ཡིན་པ། ཧ་གོ་ནང་སོ་སོ་རང་གི་དུག་ལོག་རལ་བ་ཡིན། ཉིན་བདུན་གྱི་རྗེས་ལ་ཡོབ་ཀྱིས་ལབ་པ་ཁོང་གིས་དཀོན་མཆོག་ལ་དམོད་མོ་མ་བཏང་བར་སོ་སོ་རང་གི་སྐྱེས་པའི་གི་ཉིན་མོ་དང་རང་གི་མི་ཚེ་ལ་དམོད་མོ་གཏོང་ནས་ལབ་པར། ག་རེ་བྱས་ན་ང་ཨ་མའི་ཡི་མངལ་གྱི་ནང་དུ་མ་རེད། ག་རེ་བྱས་ན་ང་སྐྱེས་པའི་གི་ཉིན་མོ་འདི་ལ་ངའི་ཡི་རྣམ་ཤེས་མ་བརླགས་པ་ཡིན་ནམ། ག་རེ་བྱས་ནས་ཨ་མའི་གི་ང་ཡར་བསླངས་བསླངས་ནས་ནུ་མ་སྤྲད་པ་ཡིན་ནམ། དེ་རིང་བདག་ལ་ཞི་བདེ་མེད་པས་སེམས་པ་སྐྱིད་པོ་ཡང་མི་འདུག། ངལ་དང་ང་དང་དཀའ་ངལ་ནང་ནང་དུ་ལོག་ཡོང་ཟེར་ནས་སོ་སོ་རང་གཅིག་པོ་ལ་དམོད་མོ་གཏོང་བ་ཡིན། ཡིན་ན་ཁོང་གིས་དཀོན་མཆོག་ལ་དམོད་མོ་གང་ཡང་བཏང་བ་མེད། དེ་ནས་ཡོབ་གྲོགས་པོ་ཞིག་ཁོང་ལ་ལབ་པ། ངས་ཁྱེད་ལ་སྐད་ཆ་ཞིག་བཤད་ན་ཁྱེད། ཁོང་ཁྲོ་མ་ལངས་ཁྱེད་ཀྱི་ཡིས་མི་མང་པོ་ལ་སློབ་གསོ་བརྒྱབ་ནས་རོགས་རམ་བྱས། ཡང་ཁ་ཤས་ཉམ་ཆུང་གི་དབུལ་ཕོངས་ནས་བསྐྱབས། ཡིན་ན་ཡང། དེ་རིང་གི་ཉིན་མོ་འདི་ལ་ཁྱེད་ལ་དཀའ་ངལ་བྱུང་ནས་གང་འགྲོ་འདི་འགྲོ་མེད་པའི་ནང་དུ་ལྷུང་ཡོང། ཡིན་ན། ངས་དུང་ཁྱེད་ཀྱི་དཀོན་མཆོག་ལ་རེ་བ་བྱེད་བ་དང། དམོད་མོ་མང་ད་བ་དང་སྔས་ཧོང་དཀོན་མཆོག་གིས་ཚང་མ་མེད་པ་དང་ཁོང་གི་འཁྲུངས་འགྲོ་ཡི་ཚང་མ་ལ་ཁྲིམས་གཅོད་དང། ཀྱེ་ཧུའུ་དཀོན་མཆོག་གིས་རང་གི། གཡོག་ལ་ཐུགས་སེམས་མ་བཏང། སྔ་དྲོ་ནས་དགོང་མོ་ཡི་བར་དུ་ཚང་མ་ཤི་ཡང་ལྟ་མཁན་མེད། ཇག་པ་རྣམས་ཀྱིས་རྒྱུ་ནོར་ཆ་མི་རྣམས་སྡུག་བསྔལ་གྱི་དོན་དུ་སྐྱེས། དེ་ནས་ཡོབ་ཀྱིས་སྨྲས་པ། གལ་སྲིད་ང་ཡི་དཀའ་ངལ་དང་སྡུག་བསྔལ་ཚང་མ་གི་སྐོར་ལ་ཡར་བསྐྱལ་པ་ཡིན་ན། རྒྱ་མཚོ་ཡི་བྱེ་མ་ལས་མང་བའང་ཡོད། ཀུན་དབང་གི་དཀོན་མཆོག་གི་མདའ་རྣམས་ནི་ང་ཡི་ནང་དུ་ཡོད། ང་ཡི་སེམས་ཀྱིས་མདའ་རྣམས་ནི་དུག་འཐུང་ཡོད། དཀོན་མཆོག་གི་འཇིགས་སྣང་བསྐུལ་བ་དེ་ཚོ་ང་ཡི་གི་མིག་མདུན་དུ་བང་སྒྲིག་ནས་དེ་སྔ་བར་ཡིན་ནོ་ཞེས་དཀོན་མཆོག་གིས་ང་ཡི་སྨོན་ལམ་གྲུབ་པར་བྱས་ནས་ངའི་རེ་བ་བྱེད་པ། གནང་ནས་ག་འདྲ་ཡིས། ཡག་པོ་མ་རེད་དམ་དཀོན་མཆོག་གི་ཕྱག་ང་ཡི་ཐོག་ཏུ་བཞག་ནས་ང་ཡི་སྲོག་གི་དབུགས་གཅོད་པ་གི་ཐུགས་དགོངས་ཡོད་ནས་ག་འདྲ་ཡི་ཡག་པོ་མ་རེད་གལ་སྲིད་དེ་འདྲ་བྱུང་བ་ཡིན་ན་ང་ལ་སེམས་གསོ་ཡི་ཐོག་ནས་ཁོང་གིས་ང་ལ་སྡུག་བསྔལ་གཏོང་ཡང་ངས་བཟོད་པ་སྒོམ་ཐུབ། ད་ལྟར་ང་རང་འགྲོ་ས་ལ་འགྲོ་གི་ཡིན། མགོན་པོ་བཞིན་ནས་ཐལ་བ་ནང་དུ་ང་ལ་སྲོག་བཅད་བཅད་ཁྱེད་ཀྱིས་ང་འཚོལ་ཡང་མཐོང་མི་ཐུབ། ཆིག་ལམ་པ་ཡིན་ང་དེ་ནས་གྲོགས་པོ་གཞན་ཞིག་གིས་ལབ་པ། ག་དུས་བར་དུ་ཁྱེད་ཀྱིས་འདི་འདྲ། བཤད་ནས་བསྡད་ཀྱི་ཡིན་ནམ་དཀོན་མཆོག་གིས་ག་རེ་བཟང་པོ་ཡོད་པ་འདི་ལ་གང་ཞུ་བ་མ་བྱུང་བྱེད་ཀྱི་མ་རེད་ཁྱེད་ཀྱི་ཕྲུ་གུ་རྣམས་ཀྱིས་དཀོན་མཆོག་གི་ཐོག་ཏུ་སྡིག་པ་བྱས་པ་ཡིན་ནོ་ཞེས་མི་མང་ལྷན་པའི་རྣམ་པ་ཚོ་ད་དེ་རིང་གི་འདི་གི་ལས་རིམ་དེ་ཁྱེད་ཚོ་མི་མང་ཚང་མ་ལ་འདི་གི་བཀའ་དང་ཁྱི་ཚང་གོ་དེ

མི་དམངས་ཚང་མ་ལ་ཡང་ད་དེ་རིང་ཡང་ཡབ་ཡེ་ཤུ་གི་དོན་ནས་འགྲོ་སྟངས་ཐོག་ནས་རེ་བྲོ་ཨ་ས་གི་བ་ནི་ལས་རིམ་ནས་ང་མི་དམངས་ཚང་མ་ལ་ཡང་གཟུགས་པོ་གཙང་མ་བེད་སྤྱད་དང་གཟུགས་པོ་ལ་ན་བ་ཚ་བ་མི་བཏབ་པ་ལ་ཅི་བྱེད་ན་ཡག་པོ་ཡོང་གི་ཡིན་དེ་ངས་ཁྱེད་ཚོ་མི་དམངས་ཚང་མ་ལ།

དུས་ཚོད་དུས་ཚོད་ལ་རང་གི fix དུས་ཚོད་དགོས་པ་མེད་ལ། དེའི་དུས་ཚོད་དེ་ལ་ལས་ཀ་ཅི་ཙམ་བྱས་ཡོང་བ་དེ་དུས་ཚོད་དུས་ཚོད་ནང་དེ་ལ་བས་ཁོ་དགོས་པ་ཡིན་རེད། ཨོ་ད་དེ་དུས་ཚོད་དུས་ཚོད་ནང་དེ་ལ་ལས་ཀ་བས་ཁོ་ན་རང་གི་གཟུགས་པོ་ལ་ཕན་ཐོགས་པོ་འཇིགས་པོ་ཡོང་བ་རེད། ད།

འོ་ད་ཁྱེད་ཚོ་མི་མང་ཚང་མ་དེ་རིང་གི་འདི་བཀའ་སློབ་འདི་ལ་ཉན་ནས་ཁྱེད་ཚོ་མི་མང་ཚང་མས་གི་འདི་ལས་ཀ་དེ་འབད་ཐུབ་ན་དེ་ལས་ཀྱི་ཡག་པ་ཅི་གང་ཡང་ཡོང་མ་རེད་ཞེས་ཁྱེད་ཚོ་མི་མང་ཚང་མ་གསན་འཇོག་ར་གནང་དང་ཞེས། ད་མི་མང་ཚང་མ་ལ་ངས་ཅི་བཀའ་སློབ་ཞིག་ཞུ་འོས་ཟེར་ན། ད་ཡར་ལོག་ཡར་ལ་མར་ལོག་ནམ་བེ་ན་འོ་རང་གི་ཆུང་གི་དགོས་དོན་དེ་ཆུང་མཁན་གྱི་སྐབས་ལ་ཡང་དེ་ནི་བཅུད་ཡོད་མཁན་གྱི་ལྟོ་ཆས་དེ་མང་པོ་ཟའོ།

བྱས་ཙང། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལན་གྱིས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།